ཀྱི་སྲིད་དོན་ཉམས་ཞིབ་པ་དང་མི་མང་པོ་ཞིག་གི་དོ་སྣང་ཆེན་པོ་ཅིག་ཡོང་གི་འདུག་ཅིག་ལོ་རྒྱུས་ཐོག་ལ་དེ་ལྟ་བུ་གི་ཅིག་དམར་ཤོག་ཚོགས་པ་གི་ཚོགས་འདུ་དེ་འདྲ་ག་ཚོད་ཙམ་ཅིག་ཚོགས་མྱོང་ཡོད་རེད་དེ་གི་རྒྱབ་ལྗོངས་དེ་ག་འདྲ་ཡིན་ནམ་དེ་ངོ་སྤྲོད་ཅིག་གནང་རོགས།
རེད་དེ་ཚོགས་འདུ་དེ་ལས་ད་རིང་དམིགས་བསལ་གྱི་དོན་གནད་གཉིས་ཡོད་པའི་བཟོ་འདུག་དང་པོ་དེ་སྤྱིར་བཏང་བྱས་པ་ཡིན་ན་རྒྱ་ནག་དམར་ཤོག་གི་ཚོགས་ཆེན་ཚོགས་དགོས་པ་དེ་ཚོགས་ཆེན་འདི་སྔོན་ལ་བཅུ་དགུ་ཚོགས་ར་བཅུ་དགུ་ཚོགས་པའི་རྗེས་ལ་ཡིན་ན་ད་ལོ་ལྔའི་ནང་ལོགས་ལ་ཡང་ཁོང་ཚོས་ཚང་འཛོམས་གྲོས་ཚོགས་ཞེས་བྱས་ད་ཚང་འཛོམས་གྲོས་ཚོགས་སུ་ད་རྒྱ་ནག་དམར་ཤོག་གི་འགོ་ཁྲིད་ད་མཐོ་ཤོས་དེ་གྲས་དེའི་ཁོང་ཚོ་ཕ་གིར་ཡ་ཏང་གི་ཨུ་ཡོན་ལྷན་ཁང་ཟེར་བྱོས་ར་པ་དེའི་འཐུས་མི་དེ་གང་ལོགས་མཉམ་དུ་རུག་རུག་བྱེད་བྱས་ཚོགས་འདུ་ཚང་མ་མི་ཚང་མ་འཛོམས་པ་དེ་ལ་ཡང་ཚང་འཛོམས་གྲོས་ཚོགས་ཟེར་གོ་རེད་བྱས་བྱས་དེ་ཡིན་ན་ད་ད་རིང་དྲུག་པ་དེ་ཆགས་གོ་རེད་ད་དྲུག་པ་དེ་སྤྱིར་བཏང་ཁོ་གལ་ཆེན་པོ་ཆགས་ཡ་དེ་ག་རེ་རེད་ཟེར་ན་དྲུག་པ་དེ་ཡིན་ན་ད་རྗེས་མའི་ལོ་ལ་ཡང་ཡིན་ན་དམར་ཤོག་གི་ཚོགས་ཆེན་ཨང་ཉི་ཤུ་ཚོགས་གོ་རེད་པ། འདིའི་སྐབས་ཀྱི་ཨ་ཅེ་ཀྱི་དཔོན་པོ་ཡར་མར་བསྐོར་མེད་བྱས་དེ་གྲས་ཡིན་ན་གལ་ཆེན་པོ་ཞིག་བྱས་བྱས་འདི་ཐག་གཅོད་གཙོ་བོ་བྱེད་དགོས་རེད་བྱས་ད་རྒྱུན་དུ་འཁོར་ནས་ཡིན་ན་ཚང་འཛོམས་གྲོས་ཚོགས་དྲུག་པ་ས་དེ་འདི་གལ་ཆེན་པོ་བརྩི་གི་རེད་ད་དངོས་གནས་བྱས་པ་ཡིན་ན་འདི་སྔོན་གྱི་ཏེང་ཞའོ་ཕིང་གི་གཏན་འཁེལ་བྱས་པའི་ལམ་ལུགས་བྱས་པ་ཡིན་ན་ད་ཞི་ཅིན་ཕིང་ངོས་འཆིང་བྱས་ཡིན་ན་འགོ་ཁྲིད་གསར་པ་བསྐོ་དགོས་རེད་པ་ད་ཕལ་ཆེར་ད་ལོ་དེ་འདྲ་ཡོད་སྲིད་མ་རེད་བྱས་ད་ད་ཞི་ཅིན་ཕིང་བསྐྱར་དུ་ཡོང་སྔ་མོའི་གང་ལྟར་ཁོང་ཚོའི་འགྲོ་སྟངས་ཏེང་ཞའོ་ཕིང་གི་བཟོས་པའི་འགྲོ་སྟངས་འདི་ལ་ཡང་གཏོར་བཤིག་བཏང་རྗེས་ད་འགྲོ་སྟངས་གསར་པ་ཞིག་བཟོ་ཡ་ཅིག་ཡིན་དུས་ད་རིང་འདི་ཚོགས་འདུ་གལ་ཆེན་པོ་བྱེད་ཕྱོགས་བཤད་རྗེས་ད་ས་ཆ་བྱེད་གོ་རེད་ཨ། གཉིས་པ་དེ་ད་རིང་འདི་དམིགས་བསལ་དེ་ད་ད་ལྟ་ཁྱེད་རང་འདི་སྔོན་ངོ་སྤྲོད་བྱས་པ་རེད་འདི་ནང་བཞིན་བྱས་ཁ་སེང་ཟླ་བ་བརྒྱད་པའི་ནང་ད་བར་ལ་ཡང་རྒྱ་ནག་གཞུང་གིས་གསལ་བྱས་པ་ཡིན་ན་ད་རིང་ཚོགས་འདུ་འདིའི་ནང་ལོགས་ལ་ཡང་རྒྱ་ནག་དམར་ཤོག་གི་ལོ་རྒྱུས་ལ་ཡང་ད་གདེང་འཇོག་བྱེད་ཡ་གི་ཡིག་ཆ་ཨང་གསུམ་པ་དེ་བཞག་གི་ཡིན་ཞེས་ཟེར་སོང་ཨ། ད་དེ་ཡིན་ན་རྒྱུན་དུ་འདི་ག་ཚོ་རེད་ཚོགས་འདུ་མང་ཆེ་ནང་ཡོད་མ་རེད། འདི་འདྲ་སོང་ཙང་ད་རིང་གི་ཚོགས་འདུ་དེ་ནི་དེ་བས་ཀྱང་དམིགས་བསལ་གལ་ཆེན་པོ་ཞིག་བཞག་བྱས་མི་གང་ག་ལོག་དོ་སྣང་བྱ་ཡ་དེ་སོ། དོན་དག་དེ་གཉིས་ཀྱི་ཟུར་ལྟར་བྱེད་ན་དེ་འདྲའི་ཡོད་པའི་བཟོ་འདུག། ཐང་སྟོན་དེའི་ཡིག་ཆ་དེའི་སྐོར་དེ་བས་གསལ་བཤད་ཞིག་ཞུ་དགོས་ཅེས་གར་བར། ཡིག་ཆ་དེ་འདྲའི་དེ་སྔོན་ལ་ཡིན་ན་རྒྱ་ནག་དམར་ཤོག་གིས་ད་ལོ་བརྒྱ་ཐམ་པའི་ལོ་རྒྱུས་ཐོག་ལ་ཡང་ཡིན་ན་ཐེངས་མ་གཉིས་ལས་བྱུང་མྱོང་བ་མ་རེད། གཅིག་ཡིན་ན་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔའི་ལོ་ལ་ཡང་བྱུང་བ་རེད་གཅིག་ཡིན་ན་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོར་ཡིན། རེད། ད་བཞི་བཅུ་ཞེ་ལྔ་དང་གྱ་གཅིག་གཉིས་ཆར་དེ་ཡིན་ན་རྒྱ་ནག་དམར་ཤོག་གི་ངོས་ནས་བྱས་ན་དངོས་གནས་ལམ་ཁ་དཔེ་ཞེ་པོ་གཅིག་གི་གལ་ཆེ་བའི་ལམ་མདོ་གཅིག་ཁ་ལོ་བསྒྱུར་ཡག་གི་དུས་ཚོད་གཅིག་ལ་ལས་བྱ་ཡིན་ན་དེ་གཉིས་ཡིག་ཆ་དེ་གཉིས་ཞེ་པོ་གལ་ཆེན་ཆགས་གོ་དཔེར་ན་ཆ་བཞག་ན། གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཉིས་ཞེ་གསུམ་ཏོག་པ་ལ་ཡང་ད་དེ་དུས་དམར་ཤོག་དེ་དུས་ད་ཁོ་ཚོ་གསར་བརྗེ་འཐབ་གོ་རེད་པ། དམར་པོ་དེ་གྲས་གང་ག་ལོག་ཕ་གིར་ཡ་ཡན་ཨན་དེ་ག་ད་ད་འཇབ་བྱས་བསྡད་ཡོད་རེད། ཡན་ཨན་ནང་ལོགས་ལ་ཁོ་རང་ཚོའི་བར་དུ་ཆབ་སྲིད་ཀྱི་འཐབ་རྩོད་ཤུགས་ཆེན་ཕར་ཚུར་དཔེ། ད་འཐབ་རྩོད་ཤུགས་ཆེན་བྱས་མི་གཅིག་གཅིག་འཐབ་འཛིང་བཏང་བསད་རེས་ཙི། ད་གང་ལྟར་དུག་རིགས་ཉེན་ཚད་གང་ག་དངོས་གནས་བྱས་ན་ཨ་ད་ང་ཚོ་རིག་གནས་གསར་བརྗེ་ཆེད་ཧང་ཞིབ་གསང་ཁ་བྱས་པ་ར་དངོས་གནས་བྱས་ན་རིག་གནས་གསར་བརྗེ་གང་ལྟར་དང་པོ་དེ་དངོས་གནས་གཅིག་ཡན་ཨན་ཀྲེང་ཧྥུང་ཟེར་བྱས་ཡན་ཨན་ལ་ཡ་ཡིན་ན་ཆབ་སྲིད་ལས་འགུལ་གཙོ་བྱས་དེའི་སྐབས་དེ་ད། ཁོ་མི་ཡན་ཨན་ལ་མ་གཞི་དེ་དུས་རྒྱ་ནག་རྒྱལ་ཡོངས་ཁོ་ར་བྱེད་སྲིད་ཡོད་མ་ར་ཁོ་རང་ཚོ་དབང་ཆ་མེད་ཙང་མ་གཞི་རིག་གནས་གསར་བརྗེ་འདྲ་པོ་ཞིག་ཕ་གིར་འགོ་ཚུགས་བྱས་ཨ་ནི་དེ་ཚུགས་པའི་ཨ་ནི་འཐབ་རྩོད་ཀྱི་མཐའ་མ་དེ་ལ་ཡ། དེ་གས་མའོ་ཙེ་ཏུང་ལ་ཡང་རྒྱལ་ཁ་ཐོབ་བྱས་བཞི་བཅུ་ཞེ་གསུམ་ཞིབ་བཤེར་བཏང་བ་ལ་ཡང། མའོ་ཙེ་ཏུང་གིས་ད་དེའི་སྔོན་ལ་ཡང་དམར་ཤོག་ནང་ལོག་གི་ཨེ་ནི་འགོ་ཁྲིད་གཙོ་བོ་བྱེད་མཁན་ཝང་མིང་ཟེར་མཁན་དེ་ཚོ་ད་ཁོ་ཚོའི་གྲས་དེ་ཝང་མིང་དང་ཀྲོའུ་ཨེན་ལེ་ད་དེ་ཚོ་གང་དགོས་མང་དགོས་བྱེད་དེ་རེད། ཨུ་རུ་སུ་དང་ཕྱི་རྒྱལ་སློབ་གྲྭ་ཕྱིན་ཕྱི་རྒྱལ་གྱི་ཨེ་ནི་གུང་ཁྲན་ཏང་གི་བསམ་བློའི་འོག་ལ་ཡང་དོ་སྣང་ཞེ་པོ་བྱེད་མཁན་དེ་རེད་པ། ད་མའོ་ཟེར་མཁན་དེ་ཁོ་པའི་རྩ་ནས་རང་ལ་ཡ་བྱེད་བྱས་ཡིན་ན་ཁོ་ཕྱི་རྒྱལ་ཕེབས་རྗེས་སྐད་འདི་ག་ག་ཤེས་ཀྱི་ཡོད་མ་རེད། ཁོ་ཚོའི་བར་ད་ལ་འཐབ་རྩོད་བྱས་བྱས་ད་ཐ་མ་དེ་ཡིན་ན་བཞི་བཅུ་ཞེ་ལྔའི་ལོ་ལ་ཡ་པའི་ལ་མའོ་ལ་རྒྱལ་ཁ་ཆ་ཚང་ཐོབ་དེའི་རྗེས་ལ་ཡིན་ན་མའོ་པའི་རྒྱ་ནག་དམར་ཤོག་གི་འགོ་ཁྲིད་ལ་ཡ་དངོས་གནས་བཞི་བཅུ་ཞེ་གསུམ་ལོའི་ཏང་གི་ཚོགས་འདུ་དེའི་ནང་ལོག་ལ་ཡ་ཚང་འཛོམས་གྲོས་ཚོགས་ཀྱི་ནང་གཏན་འཁེལ་བྱས་པའི་ཡིན་ན།

ཨ་ནི་དེ་ལས་ཡིན་ན་ད་མའོ་ཙེ་ཏུང་གིས་རང་དཔེ་ལྟར་རྒྱ་ནག་གི་དངོས་ཡོད་ཀྱི་གནས་ཚུལ་ལ་ཡར་གཞིགས་བྱས་ཡིན་ན་ལམ་ཁ་ཅིག་དཔེ་ལྟར་འགྲོ་ཡ་ཅིག་གསར་པ་ཡིན་ཞེས་བྱས་གཏན་འཁེལ་བྱས་རྗེས་ད་ག་འདྲ་དམར་ཤོག་ལོ་རྒྱུས་ཐོག་ལ་གདེང་འཇོག་བྱས་བྱས་མི་འདི་གས་སྡུག་ཅག་རེད་ལས་ཀ་འདི་གས་སྡུག་ཅག་རེད་སྲིད་ཇུས་འདི་གས་སྡུག་ཅག་རེད་ད་ད་ནས་བཟུང་བྱས་ང་ཚོ་ལམ་ཁ་འདི་གསར་པ་ཅིག་འགྲོ་གི་ཡིན་ད་ཅེས་དངོས་གནས། དམར་བོའི་ག་འདྲ་ད་ད་ལོ་རྒྱུས་ཐོག་བྱས་པ་ཡིན་ན་འདི་གལ་ཆེན་པོ་ཞེ་པོ་ཆགས་བསྡད་པ་རེད་ཡིག་ཆ་དང་པོ་འདི། ཨ་དེ་ནས་ཨ་ནི་གཅིག་སྟོང་དགུ་བརྒྱ། བརྒྱད་ཅུ་གྱ་གཅིག་ལོ་ལ་ཡང་ཡང་བསྐྱར་ཅིག་བཞག་པ་དང་དེ་དུས་སུ་ང་ཚོས་པེ་པེ་ཅིང་ཚོགས་པ་ལ་ཡང་བསླབ་གྲྭ་དང་ལས་ཚ། བྱས་རྗེས། འདི་དུས་གནས་ཚུལ་གལ་ཆེན་པོ་གཅིག་རེད་ད་ཚང་མས་མཁྱེན་གྱི་རེད། བདུན་ཅུ་དོན་དྲུག་ལོ་ལ་ཡང་ཡིན་ན་མའོ་ཙེ་ཏུང་ཤི་ཤི་བའི་རྗེས་ལ་ཡིན་ན་མི་བཞི་ཤོག་ཁ་གཏོར་ཨ་ནི་ཏང་ཞའོ་པིན་དང། ཅིག་ཧྭ་གོ་ཧྥུང་བར་ལ་ཡང་འཐབ་རྩོད་རེ་ཞུ་མ་དགོས་བྱུང་མཐའ་མ་དེ་ད་ཏང་ཞའོ་པིན་ལ་ཡང་རྒྱལ་ཁ་ཆ་ཚང་ཐོབ་བྱས་ཡིན་ན་ཏང་ཞའོ་པིན་གྱིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ཐམ་པའི་ལོ་ལ་བར་དུ་ད་གང་ལྟར་བཞི་བཅུ་ཞེ་དགུ་ནས་ལོ་རྒྱུས་ལ་ཡང་གདེང་འཇོག་རེ་བྱས་བྱས་ཡིན་ན། འདི་གས་ནོར་བ་རེད་འདི་གས་འགྲིག་པ་རེད་མའོ་ཙེ་ཏུང་ལ་ཆ་བཞག་པ་ཡིན་ནའང་མའོ་ཙེ་ཏུང་ཡིན་ན། ལས་ཀ་འགྲིག་པ་མང་པོ་བྱས་ཡོད་རེད་ནོར་བ་མང་པོ་བྱུང་ཡོད་རེད་དེ་ཏང་ཞའོ་པིན་གྱི་ཁ་ནས་བཤད་བྱས་ན་བརྒྱ་ཆ་བདུན་དེ་འགྲིག་བསྡད་ཡོད་རེད་བརྒྱ་ཆ་གསུམ་དེ་ནོར་བསྡད་ཡོད་རེད་ཟེར་གསུངས་བསྡད་ད་གང་ལྟར་ལོ་རྒྱུས་ལ་ཡ་གདེང་འཇོག་ཞེ་པོ་བྱས་བྱས་རིག་གནས་གསར་བརྗེ་ནོར་འཁྲུལ་རེད། གཡས་ཕྱོགས་པ་ངོ་རྒོལ་བྱས་པ་ལྟ་དེ་ཡིན་ན་རྒྱ་ཆེ་དྲགས་པ་རེད་ད་དངོས་གནས་ད་ལྟ་བསམ་ད་འདུག་ད་ལྟ་རྒྱ་ནག་དེ་ག་ཟུག་རྒྱུ་རྫི་གུ་དང་རྒྱ་ནག་ད་ལྟའི་རྒྱ་ནག་ཆགས་ཡག་དེ་ཡིན་ན་ད་འདིའི། ལམ་ཁ་སྐོར་རེད་འདི་སྐབས་དེའི་བྱས་རྗེས་ཡིན་ན་ཨ་ནི་ཏང་ཞའོ་པིན་གྱིས་གཏན་འཁེལ་བྱས་རྗེས་ཡིན་ན་ད་རྒྱ་ནག་དམར་པོའི་དང་རྒྱ་ནག་གི་ལམ་ལུགས་དེ་འདི་འདྲས་ཅིག་གང་འགྲུབ་ཡིན་དང་བྱས་རྗེས་ཡོང་པོ་ར་བྱས་དང་དེ་གཉིས་ཆ་ལོག་ཡིན་ན་ཡིག་ཆ་དེ་གཉིས་ཆ་ལོག་བཞག་ཡག་དུས་ཚོད་དེ་གལ་ཆེན་པོ་ཞེ་པོ་ཆགས་པ་མ་ཟད་ཡིན་ན་འདིས་ཨ་མ་འོངས་པའི་ད་ག་ད་ལོ་བཅུ་ཕྲག་ཁ་ཤས་ཅིག་ག་འདྲ་རྒྱ་ནག་གི་ལམ་ཁ་ག་འདྲ་ཅིག་འགྲོ་གི་ཡོད་མེད་ཀྱི་ལམ་ཁ་དེ་བསྟན་པའི་བཟོ་འདྲ་བྱས་བྱས་གཏན་འཁེལ་བྱས་པའི་བཟོ་འདྲ་བྱས་བྱས་ལོ་རྒྱུས་གལ་ཆེན་པོ་ཞེ་པོ་ཆགས་ཡོད་རེད། བྱས་ཙང་ཞི་ཅིན་ཕིང་གིས་ལོ་རྒྱུས་ཡི་གེ་འདི་འདྲ་གསུམ་པ་ཅིག་བཞག་གི་ཡིན་སྐོར་བྱས་ཙང་ད་དེ་ལོ་རྒྱུས་ཡི་གེ་གསུམ་པའི་ནང་ག་རེ་བཤད་གི་རེད་ག་རེ་རེད་ད་དེ་དང་མི་དངོས་གནས་ཨ་འདི་ལོ་རྒྱུས་འདི་གཉིས་ཀྱི་ཡིག་ཆ་འདི་གཉིས་བལྟས་པས་ནི་ད་གལ་ཆེན་པོ་ཞིག་སོང་ཙང་ད་ད་རིང་འདི་འདི་ཡང་དོ་སྣང་ཞེ་པོ་བྱེད་དགོས་ཡག་རྒྱུ་མཚན་རེ་བྱེད་ཆེད་ད་དོན་སྙིང་གཙོ་བོ་དེ་རྒྱབ་ལྗོངས་རེ་བྱས་པ་འདི་འདྲ་ཅིག་རེད་བཞག། ལགས་སོ། ད་ཞི་ཅིན་ཕིང་གིས་ཅིག་ད་ལྟ་གི་དུས་ཚོད་དེ་ལ། ཅིག་རྒྱ་ནག་དམར་ཤོག་གི་ལོ་རྒྱུས་ལ་ཅིག་ཡང་བསྐྱར་གདེང་འཇོག་བྱེད་དགོས་ཡ་གི་རྒྱུ་མཚན་གཙོ་བོ་དེ་ག་རེ་ལ་ཐུག་ཡོད་ན།
རེད་ད་མི་དམངས་ཀྱི་ཞིབ་འཇུག་ནས་མང་ཆེ་གི་ཡིན་ནའི་རེད་ད་ང་རང་ང་རང་ལུགས་བསམ་སྟངས་བྱས་ནས་ལས་འདི་བསམ་ཁོ་ཐུག་ཨང་ད་སྔ་མོ་ཡིན་ན། བཞི་བཅུ་ཞེ་ལྔའི་ལོ་ལ་ཡང་དངོས་གནས་མའོ་གིས་དཔེ་ད་ཝང་མིང་དང་དེ་ག་ལ་འཐབ་རྩོད་ཞེ་པོ་བྱས་ད་ཁྱོད་ཤི་ང་གསོན་གི་འཐབ་རྩོད་རང་ད་དངོས་གནས། དཔེ་ད་མའོ་དཔེ་དེབ་བྲོ་ཆས་ཡར་ལངས་དེ་ཕར་གཏོར་མའོ་དབང་ཆ་དེ་ག་ཟིན་ཨ་ནི། དངོས་གནས་ད་ཅིག་གིས་ང་ཚོ་ལམ་ཁ་འདི་སྒང་འགྲོ་གི་ཡིན་ད་ཞེས་བྱས་ཡིན་ན། ཅིག་བྱས་ཡོད་རེད་པ། ད་ག་ནང་བཞིན་ཡིན་ན། བརྒྱད་ཅུ་གྱ་གཅིག་ལོ་དེ་ད་དཔེར་ད་ང་རང་ཚང་མ་ང་ཚོ་མང་པོ་ཅིག་གིས་ད་ཁྱོད་ཚོ་སུ་རེད་བྱུང་དྲ་ནས་ཡོང་མར་མི་ཤེས་ང་ཚོས་གང་གི་མཐོང་ཡོད་རེད་རིག་གནས་གསར་བརྗེ་ད་མའོ་གི་དེའི་སྔོན་གི་དཔེར་ད་རྒྱ་ནག་གི་ལམ་ཕྱོགས་དེ་ལ་ཡ་རྩ་བའི་ཐོག་ནས་འགྱུར་ལྡོག་ཅིག་བཏང་བྱས་ཡིན་ན། ཨ་ཏེང་ཞའོ་ཕིང་ལམ་ཁ་དེ་སྒང་ཕྱིན་བྱས་ན་དེའི་སྔོན་ལ་ཡ་ཡིན་ད་ད་དངོས་གནས་ཡང་ཁོ་རང་ཚོ་ནང་ལོགས་ལ་ཡ་འཐབ་རྩོད་ཞེ་པོ་ཅིག་བྱས་བྱས་གང་ལྟར་འཐབ་རྩོད་བྱས་པའི་འབྲས་བུ་དེ་ལ་ཡ་འགྱུར་ལྡོག་ཕྱིན་ཡོད་རེད་པ། ད་དེ་ཚོ་ད་བསྡུར་བ་ཡིན་ན། ད་རེ་གལ་སྲིད་ཞི་ཅིན་ཕིང་འདས་པའི་ད་ལོ་བཅུ་ཙམ་ནང་ལོགས་ལ་ཡང་དབང་ཆ་རྒྱ་སྐྱེད་ཞེ་པོ་ཅིག་བཏང་བྱས་དེའི་སྔོན་གྱི་ཅང་ཙེ་མིན་དང་ཧུའུ་ཅིང་ཐའོ་དང་མ་འདྲ་གི་ཡིན་ན་ཞི་ཅིན་ཕིང་གི་དབང་ཆ་ཞེ་པོ་ཅིག་ཟིན་ཡོད་རེད། ཡིན་ནའི་རྩ་བའི་ཐོག་ལ་ཡང་གང་ལྟར་འགྱུར་ལྡོག་ཞིབ་འདེད་ཨ་ལེ་དང་པོ་དེ་ཞི་ཅིན་ཕིང་ཕི་ཁའི་དཔོན་པོ་ཆགས་ཡག་གི་རྒྱུ་མཚན་དེ་གཅིག་ཁྱོད་ཤི་ང་གསོན་གྱི་འཐབ་རྩོད་ཞེ་པོ་བྱས་ཅིག་བྱུང་མ་རེད་ད་དེ་ཏེང་ཞའོ་ཕིང་སྔོན་མ་ནས་གཅིག་གིས་རྒན་འཁོགས་ཆགས་འགྲོ་དུས་གཅིག་ཡར་ཚབ་བྱས་ཅིག་བང་བསྒྲིགས་བྱས་ཡར་དེ་བཟོ་ཡག་གི་ལམ་ལུགས་འདི་ནང་ལ་ཡང། ཁོ་ག་ལེ་ག་ལེ་ཕྱིན་བྱས་ཡར་སླེབས་ནས་གཞི་ནས་དབང་ཆ་ཟིན་པར་མི་ཞེན་དེའི་སྔོན་ལ་ཞི་ཅིན་ཕིང་བཅས་འཇོན་པོ་དང། གཅིག་མའོ་ཙེ་ཏུང་ནང་བཞིན་དང་ཡང་ན་ཏེང་ཞའོ་པིང་ནང་བཞིན་གྱི་འཇོན་པོ་དང་བློ་ཁོག་ཆེན་པོ་དང་གཅིག་གིས་སོ་སོ་སོ་ལམ་ཁ་གསར་པ་ཁྲིད་བྱས་ཨ་ནི་དཔོན་པོ་ཆགས་འགྱོ་འདི་གའི་མ་རེད་ཁོ་དཔོན་པོར་སྐྱེ་འཚམས་མ་བཟོ་ནས་བང་བྱས་སྒྲིག་བྱས་ཕྱིན་བྱས་ཡིན་ན་ཁོ་ཡ་གི་རྩེ་དེ་སླེབས་ཡག་དུས་ཚོད་དེ་སླེབས་དུས་སླེབས་འགྱོ་འདི་ཅིག་རེད་བ། དེ་འདྲ་སོང་ཙང། འདིའི་ཁོའི་ལོ་རྒྱུས་ཀྱི་རྒྱབ་ལྗོངས་དེ་དེ་ག་གའི་མེད་པའི་བཟོ་འདྲ་ཞིག་འདུག། འདི་ལས་ཡིན་ན་གལ་ཆེ་ཅིག་ཡིན་ན་ག་རེ་ཟེར་ན་ད་མའོ་ཙེ་ཏུང་སྐབས་དེ་ད་ཡག་ག་དང་སྡུག་ག་རེ་ཡིན་ནའི་མེད་ནའི་གང་ལྟར་བཞི་བཅུ་ཞེ་ལྔའི་ལོ་ནས་དངོས་གནས་རྒྱ་ནག་དམར་ཤོག་གི་ལམ་ཁ་ད་ལོགས་ག་ཅིག་སྒང་ཁྲིད་ཡོད་རེད་ད་གཞུག་གུ་དེ་གཞུག་གུའི་གནས་ཚུལ་བྱུང་པའི་སྡུག་ཅག་དང་མི་དཔེ་ས་ཡ་མང་པོ་ཤི་ཡག་གི་ལམ་ཁ་དེ་ཚོ་མང་པོ་ཞེ་པོ་ཅིག་བཞི་བཅུ་ཞེ་ལྔའི་ལོ་ལ་ཡ་ལམ་ཁ་དེ་ཕྱིན་པའི་རྐྱེན་གྱིས་བྱུང་ཡོད་རེད་དངོས་གནས་བྱས་པ་ཡིན་ནའི་འདི་གཅིག་བྱས་ད་ག་ནང་བཞིན་ཏེང་ཞའོ་པིང་གི་དེ་སྔོན་ནས་དེ་ནས་ཡིན་ན་ལམ་ཁ་གསར་པ་ཁྲིད་བྱས་ད་ད་རིང་ཁ་སང་ཡིན་ན་རྒྱ་ནག་དམར་ཤོག་དང་དེ་གའི་ཨ་མདོ་ཆབ་སྲིད་ཐོག་ལ་ད་ང་རང་ཚོ་ལ་དངོས་གནས་འདོད་པ་མེད་པ་དང་སྐྱོན་བརྗོད་བྱེད་ཡག་ད་ད་ད་རིང་ཁ་སང་གནས་ཚུལ་སྡུག་པོ་ད་མང་པོ་ཞེ་པོ་ཅིག་དེ་ལ་ཡ་བསམ་བློ་བཏང་པ་ཡིན་ན་རིག་གནས་གསར་བརྗེ་དང་བསྡུར་བ་ཡིན་ན་དངོས་གནས་རྒྱ་ནག་ནང་ལོགས་ལ་ཡ་ད་མི་གང་འདྲ་ས་ཡ་མང་པོའི་འཚོ་བ་སྐྱས་ད་ད་དུ་ད་ཞེ་པོ་ཅིག་ཡར་ཕྱིན་ཡོད་ར་དཔལ་འབྱོར་ཚོ་ད་རྒྱ་ནག་ལ་འགྱུར་ལྡོག་ཞེ་དྲག་ཕྱིན་ཡོད་རེད་དངོས་གནས་ལམ་ཁ་གསར་པ་ཞེ་པོ་ཅིག་སྒང་ལ་ཁྲིད་ཡོད་ར་ད་དེ་གི་ནང་བཞིན་བྱས་བྱས་ཡིན་ན་ཞི་ཅིན་ཕིང་ལམ་ཁ་གསར་པ་ཅིག་སྒང་ལ་ཡ་ག་བར་ཁྲིད་ཀྱིན་ཡིན་ཟེར་གོ་རེད་དེའི་ང་ཚོས་ཐུགས་གཏད་པ་ཡིན་ན་ཨ་འདས་ཀྱི་ཁོ

དེ་གཉིས་གཉིས་བཏགས་ནས་ཏིག་ཏིག་བཤུས་ཏིག་ཏིག་ཏིག་ལད་ཟློས་བྱས་ནས་དོ། མིང་འདི་ཚིག་འདི་ཁ་ཤས་ཁ་ཤས་གསར་པ་ལྟ་བུ་མི་ཤེས། གའི་ཞི་ཅིན་ཕིང་གི་ལམ་ཁ་གསར་པ་ཆེ་ཆེ་དེ་ཁྱེད་དེ། དམིགས་བསལ་གའི་མི་འདུག་ཨ་མ་གང་འདྲ་གང་འདྲ་ཅིག་གིས་དམ་བཏང་གིས་ཅིག་དུར་དྲུག་གི་ས་དེའི་གངས་དཀར་ཕལ་ཆེར་མའོ་ཙེ་ཏུང་ལམ་ཁ་ལ་ཕར། རྒྱབ་ཤིག་ཏིག་ཙ་རྒྱབ་མི་ཤེས་ཁོ་རང་ལམ་ཁ་གསར་པ་ད་གའི་ཡོད་པའི་བཟོ་མི་འདུག་ཨ། བྱས་ཙང་འདི་འདི་ག་བར་ཐལ་བ་ཡིན་ན་ལས་ཞི་ཅིན་ཕིང་གིས་ད་རིང་འདིའི་བརྒྱུད་བྱས་ཡིན་ན། འཕོ་འགྱུར་ཆེན་པོ་བཏང་ཡག་དང་འགྱུར་ལྡོག་ཆེན་པོ་བཏང་ཡག་གི་འདི་གི་བསམ་བློ་དང་དེ་འདི་ཡི་འཆར་གཞི་འདི་དེ་གལ་ཡོད་པར་གཏུགས་བལྟས་ན་འདི་ང་ཚོས་བལྟས་ནས་དེ་མཐོང་ཡག་མི་འདུག་ད་ཡིན་ནའི་མཇུག་མ་དེ་ལ་ང་ཚོས་ཧ་གོ་གི་རེད་ཁོང་ཚོས་ཡིག་ཆའི་ནང་ག་རེ་བྲིས་འདུག་དམིགས་བསལ་རིགས་མ་འདྲ་ཚོད་དཔག་མ་ཐེབས་པ་འདི་ག་རེ་ཡོད་མེད། ཡིན་ནའི་དེ་ཞི་ཅིན་ཕིན་བྱེད་ཡག་དེ་ལ་རྒྱུ་མཚན་ཅིག་ཏན་ཏན་དེ་ཡོད་ཀྱི་རེད་རྒྱུ་མཚན་དེ་ད་ཕལ་ཆེར་ཚོད་དཔག་རེ་བྱས་པའི་ཡིན་ནའི་ད། དེའི་སྔོན་ལ་ཡང་ད་ག་ད་རྒྱ་ནག་དམར་ཤོག་འགོ་ཁྲིད་མང་པོ་བྱུང་མྱོང་བ་རེད་མའོ་ཙེ་ཏུང་ད་ལྟ་སྐད་གྲགས་ཆེ་ཤོས་རེད་ཏང་ཞའོ་པིན་སྐད་གྲགས་ཆེ་ཤོས་རེད་ཨ་འདིའི་བར་དེ་ལ་ཡང་ད་ཅིག་ཅང་ཙེ་མིང་ད་ཅིག་བཤད་ངེས་འདུག་མང་པོ་བྱུང་ཡོད་རེད་པ། ངས་ཀྱང་ལོ་གཅིག་སྟེ་མེད་འགྲོ་བསམ་འདུག་ཞིས་ཅིན་ཕིང་གིས་ད་རིང་འདི་བྱས་དེ་བྱས་བྱས་ཡིན་ན། དཔོན་པོ་གཞན་པ་དེ་ག་དེ་ཅིག་ཀྲའོ་ཙི་ཡང་ད་ཧུའུ་ཡའོ་པང་ད་ཨ་ནི་ཅིག་ཅང་ཙེ་མིང་ད་ཧུའུ་ཅིང་ཐའོ་ཟེར་དེ་ཚོ་དང་མ་འདྲ་ཡིན་ན། ཞིས་ཅིན་ཕིང་ཁོ་རང་གི་གནས་སྟངས་འབྱོར་རེད་པ། ད་ཅིག།

ད་ངས་ད་གིན་ཞུས་པ་ནང་བཞིན་བྱས་ཡིན་ན་ཏང་ཞའོ་པིན་ཡོད་པའི་སྐབས་ལ་ཡང་མའོ་གང་ག་སྡུག་པོ་དེ་མ་རེད་མའོ་ག་ལས་ཀ་ག་ཚོད་རེད་གལ་ཆེན་པོ་རེད་ཡག་པོ་རེད་ཅེས་མའོ་སྡུག་ཅག་རེད་ཟེར་ཏེ་ལབ་པ་མ་རེད་དེ་ཡིན་ནའི་མའོ་གིས་བྱས་པའི་ད་ག་ད་གཅིག་སྟོང་དགུ་བརྒྱ་ག་ད་བདུན་ཅུ་དོན་དགུའི་གོང་གི་སྲིད་ཇུས་དེ་ཚོ་མང་ཆེ་གཅིག་ལ་ཡང་ཡིན་ན་སྐྱོན་བརྗོད་ཤུགས་ཆེན་པོ་བྱས་ཡོད་རེད་པ། སྐྱོན་བརྗོད་ཤུགས་ཆེན་པོ་བྱས་པ་དེ་ཞི་ཅིན་ཕིང་ལས་ཐང་ནི་ཞི་ཅིན་ཕིང་གིས་ཁ་སིང་དེ་སྔོན་ཙམ་ནས་ལབ་སོང་ང་ད་རྒྱ་ནག་གི་གཅིག་གི་ལོ་སུམ་ཅུ་སྔོན་དང་ལོ་སུམ་ཅུ་གཞུག་གུ་དེ་ག་རིགས་ཡིན་ན་དབྱེ་ཕྱེ་ཡ་ཡོད་མ་རེད་གང་ག་ལོ་ཨ་ནི་གང་ད་གཅིག་ནས་གཅིག་མཐུད་བྱས་བསྡད་ཡོད་རེད་ཞེས་ལབ་སོང་ང་དེ་འདྲ་སོང་ཙང་ད་ད་རིང་འདི་ན་ཕལ་ཆེར་ཞི་ཅིན་ཕིང་གིས་གཅིག་བྱས་ན་དེའི་སྔོན་ལ་ཡང་ཏང་ཞའོ་པིང་གིས་སྐྱོན་བརྗོད་བྱས་པའི་གཅིག་རིག་གནས་གསར་བརྗེ་དང་མའོ་གིས་དེ་བ་སྐྱོན་བརྗོད་བྱེད་འགྱུར་ནི་མ་དགོས་བར་བ་གཅིག་འདི་ཚོ་ལ་དེའི་ཕལ་ཆེར་འགྱུར་ལྡོག་བཏང་བྱས་ཡིན་ན་ཧ་ལམ་གཅིག་གི་དེ་ཚོ་ཡག་པོ་རེད་ཟེར་ཡར་གཅིག་འདིར་གཅིག་ཕྱིར་ཕྱིར་གཅིག་མེད་འགྲོ་བསམ་བསམ་རིམ་པས་ཤིན་ཏུ་དང་ཐ་ཐུག་ལྟ་དུས་ཙམ་པ་བསམ་མོ། ཁོ་བོ་ཁག་པོར་ཅིག་རེད་བཞག་ཅིག་ཞིབ་ཅིག་ཨ་ནི་ད་ལྟ་དེ་ཚོ་འདི་འདྲས་བཞག་དགོས་ཡ་རེད་བྱེད་དགོས་ཡ་རེད་རྒྱུ་མཚན་རེ་ཅིག་ངས་མཐོང་མི་འོང་ཨ། རེད། ལགས་སོ་ད་ད་ལན་གྱི་ཚོགས་འདུ་ཐོག་ལ་ད་རྒྱ་ནག་དམར་ཤོག་གི་ཅིག་ལོ་རྒྱུས་དང་ད་ལྷག་པར་དུ་འདས་པའི་ལོ་བཅུ་ཙམ་གྱི་ནང་ལོགས་ལ་ཞི་ཅིན་ཕིན་གྱི་འཛིན་སྐྱོང་འོག་ལ་ཅིག་གྲུབ་འབྲས་དེ་ཚོ་ལ་ད་ཅིག་གདེང་འཇོག་གསལ་པོ་བྱས་ནས་ཨ་ནི་རྒྱ་ནག་དམར་ཤོག་གི་སོ་སོ་གི་ལོ་རྒྱུས་ལ་འགྲེལ་བཤད་རྒྱག་སྟངས་ཡིན་ན་རེད་ད་མ་འོངས་པ་རྒྱ་ནག་གི་སྲིད་བྱུས་འཛུགས་ཕྱོགས་དེ་ཚོ་ལ་ཅིག་ཤུགས་རྐྱེན་དང་འགྱུར་ལྡོག་འདྲ་མ་སོང་ན་ག་རེ་ག་རེ་ཡོང་སྲིད་གི་ཡོད་ན།

ཧོབ་ཏུ་ཁར་བལྟས་ན། དངོས་གནས་བྱས་ན་དམར་པོའི་ཡིག་ཆ་ཚོར་ལྟ་དུས་གང་ག་ལོག་ཚིག་དེ་ཚོ་འདྲ་པོ་འདྲ་པོ་གཅིག་གི་དང་འདི་གསུམ་དང་ཕ་གི་བཞི་དང་སྐད་ཆ་གང་ག་སྟོང་པ་ཡིན་པའི་བཟོ་འདུག། ད་ཡིན་ནའི་དངོས་ཡོད་ཀྱི་གནས་ཚུལ་གྱི་ཐོག་ལ་ཡ་ཨ་ནི་ཁོ་ཤུགས་རྐྱེན་ཆེན་པོ་ཞིག་རག་ཡོད་རེད། དཔེར་ན་ཆ་བཞག་ན་ངས་ང་རང་ལྟ་བུ་བོད་པ་དང་འབྲེལ་ཡོད་པ་ཞིག་ཆ་བཞག་པ་ཡིན་ན་ད། ད་ཆིག་སྟོང་དགུ་བརྒྱ། བརྒྱད་ཅུ་གྱ་གཅིག་ལོའི་ཡིག་ཆ་འདི་ཨང་གཉིས་པ་འདི་ཏང་ཞའོ་པིན་སྐབས་ཡ་ཡིག་ཆ་འདི་བཏོན་པའི་སྐབས་དེ་ཡིན་ནི་འདི་ནང་ལོགས་ལ་ཡ་གཅིག་འདི་ཡོག་རེད། ཆིག་སྟོང་དགུ་བརྒྱ། ལྔ་བཅུ་ང་དྲུག་ཡིན་ན་ང་བདུན་ཡིན་ན་ཅིག་དོ་ཨ་ནས་འགོ་བཙུགས་བྱས་ཡིན་ན་རྒྱ་ནག་དམར་ཤོག་གི་སྲིད་ཇུས་དེ་ཚོ་མང་པོ་ཅིག་ཡིན་ན་གཡོན་ཕྱོགས་ཀྱི་གཡོན་ཐལ་རིང་ལུགས་ཀྱི་ནི་ཤུགས་རྐྱེན་ཐེབས་བྱས་ཡིན་ན་ལས་ཀ་སྲིད་ཇུས་ནོར་འཁྲུལ་དེ་མང་པོ་བྱས་ཡོག་རེད་ཟེར་བྱས་ད་དོན་དག་རུ་གཙོ་བོར་འདི་འདིར་བཤད་ཡོག་རེད།

རོ་གཅིག་ངས་མིན་ཏེ་ཨོ་ར། མང་པོ་གཅིག་གིས་ད། འདི་ཡིན་ནི་ཁོ་ཚོའི་ག་ཚོད་རེད་ལག་པ་སེམས་ལ་སོགས་རེད། འདི་ཡིན་ནི་ཁོ་ཚོའི། བསམ་ཚུལ་སྦྱོར་བ་རྒྱལ་བ་རིན་པོ་ཆེ་ཚུར་ཕེབས་ན་ཡག་གོ་ས་སྦྱོར་བ་འདི་བསམ་ཚུལ་འདི། བཤད་ཡག་གི་རྨང་གཞི་ཟབ་ཚོར་གྱི་གཟིམ་ཆས། ཨ་ཁོ་ཚོས། གལ་སྲིད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ང་བདུན་ནས་ཡིན་ན་རྒྱ་ནག་སྲིད་ཇུས་ལ་ཡང་དམར་ཤོག་སྲིད་ཇུས་ལ་ཡང་གཡོན་ཐལ་རིང་ལུགས་ཀྱི་ཤུགས་རྐྱེན་ངན་པ་ཞིག་ཐེབས་ཡོད་རེད་ཟེར་ལབ་ཡིན་ན། ལྔ་བཅུ་ང་དགུ་ལོར་ལ་ཡང་བོད་ལ་ཡང་ཡིན་ན་རྒྱལ་བ་རིན་པོ་ཆེ་བོད་རྒྱ་གར་ཕེབས་དགོས་བྱས་པ་རེད། བྱས་ཙང་གཅིག་ཅན་རྒྱལ་བ་རིན་པོ་ཆེ་ཕེབས་དགོས་ཡག་གི་རྒྱུ་མཚན་དེ། རྒྱ་ནག་དམར་ཤོག་གི་གཡོན་ཐལ་གྱི་བསམ་བློའི་ཤུགས་རྐྱེན་འོག་ལ་བོད་ལ་འཛིན་པའི་སྲིད་ཇུས་དེ་ལ་ཡང་ནོར་འཁྲུལ་ཤོར་བྱས་བྱས་པ་ཡིན་སྲིད་ཀྱི་རེད། གལ་སྲིད་དེ་འདྲ་ཡིན་པ་ཡིན་ན། ཨ་ནི་རྒྱལ་བ་རིན་པོ་ཆེ་ཚུར་ཕེབས་ཡག་དེ་ག་ས་བས་ད་ཁོའི་ལུགས་མཐུན་གྱི་བཟོ་འདྲ་ཆགས་བསྡད་ཡོད་པ། བྱས་ཙང་འདི་འདྲས་བེད་སྤྱོད་བཏང་ཡག་གི་ཐབས་ཤེས་བྱེད་ད་ཐ་མ་དེ་ལས་ཀ་འདི་འདྲ་གྲུབ་ཡོད་མ་རེད་ལས་ཡིན་ན་ངས་ད་རིང་འདི་དཔེ་སྟོན་ཞུས་བྱས་ག་ས་ན། དེའི་ཚེའི་འགྲིག་ཀྱང་ཉེ་གཅིག་ཀྱང་ཡིན། ཁྱོན་ཡོངས་ཀྱི་སྲིད་ཇུས་མང་པོ་ཅིག་ལ་འགྲེལ་བཤད་རྒྱག་དང་ལམ་ཁར་འགྲོ་སྲིད་འདི་ལ་ཡང་ཤུགས་རྐྱེན་ཆེན་པོ་ཞེ་དྲག་ཐེབས་ཀྱི་རེད་བསམ་གྱི་འདུག་བྱས་ཙང། ད་རིང་འདི་ཕལ་ཆེར་དམིགས་ཡུལ་གལ་ཆེན་པོ་གཅིག་ངའི་ཚོར་བར་བྱས་ན་ད་ཞི་ཅིན་ཕིང་ལོ་བཅུའི་ག་ད་དམར་ཤོག་འགོ་ཁྲིད་བྱས་ཚར་བའི་རྗེས་ལ་ཡིན་ན་ད་མུ་མཐུད་བསྡད་ཀྱི་ཡིན་ས་རེད་ཏན་ཏན་བསྡད་ཀྱི་རེད་དེ་བསྡད་ཡག་གི་ཁོའི་ག་རིགས་པའི་གཞུང་ལུགས་ཐོག་ནས་ཁོའི་འགྲེལ་བཤད་བརྒྱབ་མ་ཟད་ཡིན་ན། རྗེས་མ་གཅིག་བྱས་ན། ཞི་ཅིན་ཕིང་གིས་ད་ཏེང་ཞའོ་ཕིང་གིས་ད་ལྟ་བར་དུ་ག་གཅིག་སྲིད་ཇུས་གུ་ཡངས་སོགས་རེད། འདི་ཚོ་ལ་ཡ། འགྱུར་ལྡོག་འགྱུར་བ་བཏང་བྱས་ཡིན་ན་དམ་དྲག་བྱེད་ཡ་དང་འདི་ཚོ་ཡིན་ན། མ་རྒྱ་ནག་དམར་པོའི་ལོ་རྒྱུས་སྔ་མོ་མའོ་ཙེ་ཏུང་དང་འདི་ཚོ་བྱས་པའི་འདི། གི་གནས་ཚུལ་འདི་ལ་ཡ་གདེང་འཇོག་བྱེད་འགྲེལ་བཤད་བརྒྱབ་བྱས། དེ་ཡིན་ན། ཁོའི་རྗེས་མ་ཨ་ཀེ་ད་སྲིད་ཇུས་གསར་པ་དེ་ལག་བསྟར་བྱེད་ཡག་གི་ཁོའི་རིགས་པའི་གཞུང་ལུགས་ཀྱི་འགྲེལ་བཤད་བཟོ་འདྲ་དང་ཨ་ནི་ཁོ་རྩིག་གདན་བཟོ་འདྲ་ཞིག་བཟོ་མདོག་ཁ་པོ་བསམ་གྱི་འདུག་དེ་སོང་ཙང་ད་ག་འདྲ་ལོ་རྒྱུས་ཡིག་ཅིག་ད་གི་འདེས་དོན་པིན་ནས་ད་གཅིག་ད་མིན་ང་ཚོ་གཙུག་གཏད་དུ་ཙམ་པ་ད་ལམ་སང་ད་ད་ཁ་ཁོར་ངས་ད་གིན་ཞུས་པིན་ནས་ཆེ་ཚིག་དེ་ཚོ་གང་ག་ཛི་ཁུ་སྟོང་པ་ཅིག་གོ་རྒྱུ་མེད་དེ་མདའི་མ་བུ་ཅིག་བང་བསྒྲིགས་བྱས་བཞག་ཡོད་རེད་དེ་ལ་ཡིན་ནས་ལས་དེ་ནས་ངས་བྱས་ན་ཏན་ཏན་ཁོས་མ་འོངས་པའི་ཏག་ག་ད་ཞི་ཅིན་ཕིང་ཏག་ག་ད་ཞི་ཅིན་ཕིང་ང་ཚོ་ལོ་བདུན་ཅུའི་སླེབས་ཡོད་མ་རེད་ཚོད་དཔག་བྱས་ན་ད་ལོ་མང་པོ་གཅིག་ཡིན་ན་ད་བར་རྒྱ་ནག་ལ་དབང་བསྒྱུར་བྱས་བསྡད་མདོག་ཁ་པོ་རེད་བསམ་གྱི་འདུག་དེའི་ཁ་ཕྱོགས་རེད་ག་བར་འགྲོ་གི་ཡོད་མེད་དེ་གི་གསལ་པོ་ཞེ་པོ་ཅིག་ཕལ་ཆེར་ཐོན་སྲིད་པ་རེད་བསམ་གྱི་འདུག་བྱས་ཙང་འདི་ཚོ་ད་གནས་ཚུལ་དེ་ག་ད་གལ་ཆེན་པོ་ཞིག་ཆགས་ཀྱི་རེད། ལགས་སོ། ད་དེ་རིང་གི་བགྲོ་གླེང་འདི་ནས་མཚམས་འཇོག་ཞུ་གི་ཡིན། རྒན་ཚེ་བརྟན་དབང་ཕྱུག་ལགས་ནས་ད་རིང་མིང་ཚོགས་ཆགས་ཡོད་པའི་རྒྱ་ནག་དམར་ཤོག་ཚོགས་པའི་སྐབས་བཅུ་དགུ་པའི་ཚང་འཛོམས་གྲོས་ཚོགས་ཐེངས་དྲུག་པ་ཟེར་བ་དེ་གི་རྒྱབ་ལྗོངས་དང་ཤུགས་རྐྱེན་སོགས་ཀྱི་སྐོར་ནས་ངོས་སྤྲོད་གནང་བར་ཐུགས་རྗེ་གནང་ཞུ་གི་ཡིན། ཞེས། ལགས་སོ། ལྷན་རྒྱས་ནས་ང་ཚོའི Podcast དཔྱད་ཞིབ་ལེ་ཚན་ལ་གསན་གནང་བར་ཐུགས་རྗེ་གནང།